འཛམ་གླིང་ཡུལ་གྲུ་ཁག་གི་ནང་རང་དབང་ཐོབ་ཐང་གནད་དོན་ཐད་ཞིབ་འཇུག་བྱེད་མཁན Freedom House ཡིས་ཉེ་ཆར་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུའི་ཉིན་མོ་འདོན་སྤེལ་བྱས་པ་ལོ་རེའི་སྙན་ཐོ་དེའི་ནང་དེང་སྐབས་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐྱོ་ཤོས་དང་ཆབ་སྲིད་ཀྱི་རང་དབང་དང་སྒེར་གྱི་རང་དབང་ཐོབ་ཐང་སོགས་ཀྱི་ཚད་གཞི་སྡུག་ཤོས་དེ་ཨར་མེ་ནི་ཡ་དང Azerbaijan གཉིས་ཀྱི་འཁྲུག་རྩོད་ནང་ཚུད་པ། ན་གོ་མོ་ཁ་རོ་པཱ་ཟེར་བའི་ས་གནས་དེ་ཡི་གནས་སྟངས་ཐབས་སྡུག་ཤོས་ཤིག་ཏུ་གྱུར་ཡོད་པའི་སྐོར་དང་དེའི་ཕྱིར་བོད་ནང་ཡོད་པའི་བོད་མི་ཚོའི་རང་དབང་ཐོབ་ཐང་གནས་སྟངས་དེ་དག་ནི་འཛམ་གླིང་ནང་ནས་ཆེས་སྡུག་ཤོས་ཀྱི་ཨང་རིམ་གཉིས་པར་སླེབས་ཡོད་པ་གསལ་སྟོན་བྱས་བཞག་དེ་ཡང་རང་དབང་ཞིབ་འཇུག་བསྟི་གནས་ཁང་གི་ཐོ་གཞུང་ནང་གསལ་བྱས་ན་ཆབ་སྲིད་ཀྱི་ཚད་གཞི་བརྒྱ་ཆ་བཞི་བཅུ་ནས་ཀླད་ཀོར་འོག་གི་གྲངས་ཚད་གཉིས་དང་སྒེར་གྱི་རང་དབང་ཐོབ་ཐང་གི་ཚད་གཞི་བརྒྱ་ཆ་དྲུག་ཅུ་ནས་གཉིས་ལས་རག་མེད་པ་དེ་དག་བརྒྱ་ཆར་བསྐོར་བ་ཡིན་ན་ཀླད་ཀོར་ཞིག་ཏུ་འགྱུར་གྱི་ཡོད་པ་དེ་ཡིས་རྒྱ་ནག་དམར་པོའི་སྲིད་གཞུང་གི་བཙན་བཟུང་འོག་ཏུ་ཡོད་པ་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཧ་ཅང་ཐ་ཞན་ཡོད་པ་གསལ་སྟོན་བྱེད་ཀྱི་ཡོད་པ་རེད། ཞིབ་འཇུག་ནང་འཁོད་པའི་གྲངས་ཚད་དེ་དག་ནི་རང་དབང་ཐོབ་ཐང་མེད་པའི་ས་གནས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་པའི་ཆ་ནས། ལོ་འདིའི་ནང་བོད་ཀྱི་ཡུལ་ཡུལ་དེ་འཛམ་གླིང་ནང་ནས་ཆབ་སྲིད་དང་སྒེར་གྱི་རང་དབང་ཐོབ་ཐང་གཉིས་ཀའི་ཨང་རིམ་དམའ་རུ་སོང་ཡོད་པ་གསལ་སྟོན་བྱས་བཞག་གོང་ཞུས་གནས་སྟངས་ཚབས་ཆེ་ཡོད་པ་ན་གོ་མ་ཁ་ར་སྦག་ཟེར་བའི་ས་གནས་དེའི་ནང་དེང་སྐབས་ཨར་མེ་ནི་ཡ་དང་ཨ་ཛར་བ་ཇཱན་གཉིས་ཀྱི་བར་ས་ཆའི་བདག་དབང་གནད་དོན་ཐད་ཀྱི་འཐབ་འཁྲུག་དེ་དག་ལ་བརྟེན་ནས་གསར་འགྱུར་ཁག་གི་ནང་གནས་ཚུལ་མང་པོ་ཐོན་གྱི་ཡོད་པ་རེད། ཞིབ་འཇུག་ལས་ཁང་གི་སྙན་ཐོའི་ནང་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོར་བོད་ནང་གི་རང་དབང་ཐོབ་ཐང་གི་ཚད་གཞི་དེ་ཀླད་ཀོར་ལ་སླེབས་ཡོད་པ་འདི་ནི་ལོ་སྔོན་མའི་ཚད་གཞི་དེ་ལས་སྡུག་ཏུ་སོང་འདུག་ཞེས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དྲ་རྒྱའི་སྟེང་བཀོད་ཡོད་པ་རེད། གོང་ཞུས་ཞིབ་འཇུག་སྙན་ཐོ་དེའི་ནང་རྒྱ་ནག་ནང་དུ་ཡང་ཆབ་སྲིད་གནས་སྟངས་ཚད་གཞི་ཀླད་ཀོར་འོག་གི་གྲངས་ཚད་གཉིས་དང་སྒེར་གྱི་ཐོབ་ཐང་ཚད་གཞི་བཅུ་གཅིག་ལ་སླེབས་ཡོད་པ་དེ་གཉིས་ལ་གཞིགས་པ་ཡིན་ན།

ཝེ་སན་ས་ཧ་ར་དང་ཨི་ཀོ་ཐོ་རི་ཡལ་གྷི་ནི་ཡ་དང་ཐ་ཇི་ཀིས་ཐན་དང་སུ་དཱན། སེན་ཏྲལ་ཨ་ཧྥི་རི་ཀ་རི་པབ་ལིག་དང་ཨབ་གྷ་ནིས་ཐན། ཨཱ་ཛར་བཱི་ཇཱ་ནི་དང་སུ་མཱ་ལི་ཡ། སའུ་དི་ཨ་ར་བྷི་ཡ། མྱན་མར་དང་བེ་ལ་རུས། གྷ་ཛ་སི་ཊིབ་དང་ལི་བྷི་ཡ། རྒྱ་ནག་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཁག་ནི་བོད་ལས་ཕྲན་བུ་བཟང་བ་ཡོད་པ་བཀོད་ཡོད་འདུག། དེ་བཞིན་འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོའི་སྙན་ཐོ་གསལ་ཁ་བཏོན་པ་དེའི་ནང་ཧོང་ཀོང་དང་བོད་ནང་གི་གནས་སྟངས་ཁག་འཛམ་གླིང་ནང་ནས་ཆེས་སྡུག་ཤོས་ཤིག་ཏུ་གྱུར་ཡོད་པའི་གནས་སྟངས་ཁག་ནི་རྒྱ་ནག་དབང་འཛིན་པ་ཚོས་དབང་ཆ་ཚད་ལས་བརྒལ་བ་བེད་སྤྱོད་གཏོང་གི་ཡོད་པ་དེ་དག་ལས་བྱུང་བ་ཡིན་ལུགས་སྐོར་ལ་འགྲེལ་བརྗོད་བྱས་འདུག Freedom House ཞིབ་འཇུག་ལས་ཁང་གིས་འཛམ་གླིང་ནང་གི་ཡུལ་གྲུ་ཁག་དང་ས་གནས་ཉིས་བརྒྱ་བཅུ་ཙམ་ཞིག་གི་གནས་སྟངས་ཉམས་ཞིབ་བྱས་པའི་ནང། ལས་ཁང་གི་ཐབས་ཇུས་འཆར་འགོད་པའི་འགན་འཛིན་ཡཱ་ན་གྷོ་རོ་ཁཱ་བྷི་སྐི་ཡ་ཡིས་གསུངས་པར་བྱས་ན་རྒྱ་ནག་དམར་པོའི་སྲིད་གཞུང་གིས་ན་ནིང་བོད་ཕྲུག་ས་ཡ་གཅིག་ཙམ་ཞིག་ཕ་མ་དང་ཁ་བྲལ་བཏང་སྟེ་རྒྱ་ནག་གཞུང་གིས་བཟུང་འཇོག་བྱས་པའི་གཏན་འཇགས་སློབ་གྲྭ་ཁག་གི་ནང་བཅུག་ནས་བོད་ཕྲུག་དེ་དག་ལ་རྒྱ་སྐད་དང་རྒྱ་མིའི་རིག་གཞུང་སློབ་ཁྲིད་བྱས་ཏེ་བོད་ཀྱི་སྐད་ཡིག་དང་ཆོས་དང་རིག་གཞུང་ཁག་ཡེ་ནས་མེད་པ་བཟོས་ནས་བོད་ཕྲུག་དེ་དག་རྒྱ་མིའི་གཤིས་སྤྱོད་ལྡན་པ་ཞིག་ཏུ་འགྱུར་ཐབས་བྱེད་ཀྱི་ཡོད་པའི་སྐོར་གསལ་སྟོན་གནང་འདུག། དེ་དང་ཕྱོགས་མཚུངས་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོའི་ཞིབ་དཔྱོད་སྙན་ཐོའི་ནང་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་ཁག་གི་ནང་རང་དབང་གི་ཚད་གཞི་བརྒྱ་ཆ་དགུ་བཅུ་གོ་བཞི་ལས་མཐོ་བ་ཡོད་པའི་རྒྱལ་ཁབ་ཁག་ནི་ནེའུ་ཛི་ལན་དང་ཉི་ཧོང་ཨོས་ཏྲེ་ལི་ཡ་དང་ཐའེ་ཝན་བཅས་ཡིན་པ་དང། དེ་བཞིན་རང་དབང་ཐོབ་ཐང་གི་ཚད་གཞི་བཅུ་ལས་དམའ་བ་ཡོད་པའི་རྒྱལ་ཁབ་ཁག་ནི་རྒྱ་ནག་དང་འབར་མ། བྱང་ཀོ་རི་ཡ།

མི་རིགས་སྣེ་མང་དང་ལྟ་བ་ཐ་དད་པ་ཚོའི་ཐོབ་ཐང་སྲུང་སྐྱོབ་བྱ་རྒྱུ་དང་རྒྱལ་སྤྱིའི་ཡུལ་གྲུ་ཁག་ནས་རྒྱབ་སྐྱོར་མཚོན་པའི་ཐོག་ནས་དམངས་གཙོའི་ལམ་ལུགས་ཁག་ལ་གུས་བརྩིའི་གནས་སྟངས་ཤིག་བྱུང་བ་ཡིན་ཚེ་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་ཉམས་ཆག་བྱུང་བ་ཁག་བསྐྱར་གསོ་ཐུབ་རྒྱུའི་རེ་བ་འདུག་ཞེས་གསལ་སྟོན་བྱས་བཞག།